དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉིས་ཁྱེད་རང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་འདྲ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ཨ་རོན་གྱི་བུ་གཉིས་ཡ་ཧོ་པ་ཡི་དྲུང་དུ་འཇུས་པས། ཤི་བའི་མཇུག་ལ་ཡ་ཧོ་པ་མོ་ཤེ་ལ་གསུང་རེ་གནང་བ་དང། ཡ་ཧོ་པ་ཡིས་མོ་ཤེ་ལ་འདི་གསུངས་པ། ཁྱོད་ཀྱི་ཨ་ཇོ་ཨ་རོན་ལ་ཤོད་ཅིག་ཁྱེད་རང་མི། ཤི་བའི་གི་ཕྱིར་རྟག་ཏུ་གནས་དམ་པ་རུ་ཤིང་སྒྲོམ་གྱི་ཁར་ཡོད་པའི་ཐུགས་རྗེ་ཡི་ཁྲི་ཡོལ་བའི་གི་རྒྱབ་ནས་ཡོང་བ་ཡོད་པ་དེ་ཡི་མདུན་ལ་མ་འགྲོ་ཞིག་དེ་གང་ལ་ཟེར་ན་ང་ནི། སྤྲིན་གྱི་ནང་ནས་ཐུགས་རྗེ་ཡི་ཁྲི་ཡི་སྟེང་ནས་སྣང་བར་འགྱུར། ཨ་རོན་གནས་དམ་པ་རུ་ཞུགས་སྐབས་སུ་སྡིག་པའི་གི་ཕྱིར། ཕུལ་ཕྱིར་གླང་ཐུག་གཞོན་པ་དང། སྦྱིན་སྲེག་གི་ཆེད་ལུག་ཐུག་པོ་གཅིག་ཁྲིད་ཡོང་ནས་ཡོང་དགོས་པ་རེད། རང་གོས་གི་གཙང་མ་ཞིག་གི་དམ་པ་ཞིག་གོན་པ་འདི་ཡི། ཤ་རས་ཀྱི་གོས་ཐུང་གིས་བཀག་པ་དང་རང་གི་སྐེད་རགས་ཞིག་བཅིང་བ་རང་གི་ཐོད་དུ་གོན་པར་བྱས། འདི་ནི་ན་བཟའ་གོས་དམ་པ་དེ་རྣམས་ཡིན། རང་གི་ཤ་ལུས་ཆུས་འཁྲུད་ནས་གོས་ཚོ་ལ་གཡོག་པར་འགྱུར།

མཆོག་གི་སྒོ་ཡི་འགྲམ་དུ་བཞག་པར་བྱ། ཨ་རོན་གྱིས་ར་ཐུག་དེ་གཉིས་ལ་རྟགས་རིལ་བརྒྱབ་ནས། རྟགས་རིལ་གཅིག་ནི་ཡ་ཧོ་བ། རྟགས་རིལ་གཞན་དེ། ཨ་ས་ཟེལ་གྱི་ཕྱིར། ཡང་རྟགས་རིལ་གྱིས་ཡ་ཧོ་བ་ཡི་ཕྱིར་ཐོན་པའི་གི་ར་ཐུག་དེ་ཨ་རོན་གྱིས་འཁུར་ཡོང་ནས་སྡིག་པའི་གི་ཕྱིར་མཆོད་པར་ཕུལ་འབུལ། རྟགས་རིལ་གྱིས་ཨ་ས་ཟེལ་གྱི་ཕྱིར་ཐོན་པའི། ར་ཐུག་དེ་གསོན་པོར་ཡ་ཧོ་བ་ཡི་དྲུང་དུ་འཇོག་པར་གང་ལ་ཟེར་ན། སྡིག་བཤགས་བྱས་ཏེ་ཨ་ས་ཟེལ་གྱི་དོན་དུ་འབྲོག་སྟོང་དུ་གཏོང་བའི་དོན་ལ་ཡིན། ཁྱེད་ཀྱིས་མི་འདི་དེ་ཡི་ཐོག་ཏུ་སྡིག་པ་འདི་ལྟ་བུ་ཆེན་པོ་ཞིག་གིས་དྲངས་པ་ཡིན། མི་འདིས་ཁྱེད་ལ་གང་བྱས་ཟེར་བ་དང། ཨ་རོན་གྱིས་ངའི་ཇོ་བོ་ཁྱོད་ཁྲོ་མ་ལངས་པར་མི་འདི་ངན་པ་ཡིན་པ་ཁྱོད་ཀྱིས་མཁྱེན་པ་ལ་ཁྱེད་ཚོ་ང་ལ་ངེད་ཀྱི་མདུན་དུ་འགྲོ་བའི་ལྷ་རྣམས་ངེད་ཀྱི་ཕྱིར་འབོད་ཤིག་ངེད་མི་སེར་ཡུལ་ནས་ཕྱི་རོལ་དུ་འཁྲིད་པའི་མོ་ཤེ་བྱ་བའི་མི་འདི་ལ།

ཨ་རོན་གྱིས་མི་དེ་རང་ཐག་ཏུ་བཏང་ནས་དེ་དག་གི་ཕ་རོལ་པ་རྣམས་ཀྱི་གད་མོ་ཡི་རྒྱུ་རུ་བྱས་པ་མོ་ཤེས་མཐོང་ནས། མོ་ཤེས་ཆོས་ར་ཡི་སྒོ་རུ་ལངས་ཏེ་སུ་ཡང

གྲི་རྐེད་པ་ལ་བཏགས་ནས་ཚོ་ར་ཡི་རྒྱ་སྒོ་ནས་རྒྱ་སྒོ་རུ་ཕར་ཚུར་ཕྱིན་པ་ལ་མི་རེ་རང་གི་སྤུན་དང་མི་རེ་རང་གི་གྲོགས་པོ་མི་རེ་རང་གི་ཁྱིམ་མཚེས། སོད་ཅིག་ཟེར་ནས་བཀའ་གནང། ལེ་ཝི་ཡི་བུ་རྣམས་མོ་ཤེ་ཀྱིས་བཤད་པ་བཞིན་དུ་བྱས་པ་ཡིན་པ་ཉིན་དེ་རང་ལ་མི་དེ་བ་ལས་མི་སྟོང་གསུམ་ཤི་འོ། མོ་ཤེ་ཀྱིས་བཤད་པ་དེ་རིང་གི་ཉིན་མོ་ལ་ཡ་ཧོ་བ་ཡི་ཕྱིར་ཁྱེད་ཚོ་ཡི་ནང་ནས་རེ་རེས་རང་གི་བུ་དང་རང་གི་སྤུན་རྣམས། ཀུན་རྣམས་ལ་ཕུལ་བས། དེ་རིང་གི་ཉིན་ལ་ཁྱེད་ཚོ་ལ་བྱིན་རླབས་གནང་བར་འགྱུར། སང་ཉིན་མོ་ཤེས་ཀྱིས་མི་རྒྱུད་ལ་ཁྱོད་ཀྱིས་སྡིག་པ་ཆེན་པོ་བྱས་ཀྱི་ཡོད་པ་བྱས་པས་ང་ཡ་ཧོ་བ་ཡི་དྲུང་དུ་ཡར་འགྲོ་བར་བྱས། ངས་ཁྱེད་ཀྱི་ཉེས་པའི་ཕྱིར་སྡིག་བཤགས་བྱས་ཀྱང་སྲིད་ཟེར་བས། མོ་ཤེས་ཀ་ཡ་ཧོ།

མི་མང་ལྷན་རྒྱས་རྣམ་པ་ཚོ། ད་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་ཚིག་ཚང་ཁུ་དེ་སྨྲས་ཏེ་ང་དེ་རིང་དུས་ཚོད་འདི་དུས་ལ་རྫོགས་སོང་སང་ཉིན་ཡང་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་ཡབ་ཡེ་ཤུ་གི་བཀའ་དང་འགྲོ་སྟངས་དང་འཇིག་རྟེན་ལ་ཕན་ཐོགས་པའི་གི་ཚིག་ཚང་ཁུ་ཁྱེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས་ང་དེ་རིང་གི་དེ་དུས་ཚོད་དེ་ཁྱེད་ཚོ་མི་མང་ཚང་མའི་བར་ལ་གུང་སངས་ཞུ་གི་ཡིན་ནོ་ཞེས་སང་ཉིན་དེ་དུས་ཚོད་ལ།

འོ་ད་དེ་ཆུ་རེད། ན་ས་གི། འགྲོ་སྟངས་གཅིག་རང་ཆུ་རེད། དེ་ནས་མི་མང་ཚང་མ་ལ་ང་དེ་རིང་ཅི་ཞུ་འོང་ཟེར་ན། རང་གི་གཟུགས་པོ་དེ་གཙང་མ་འགྲོ་བྱས་གི་ལ་ཡེ་ལེ་རང་གི་གཟུགས་པོ་དེ་གཙང་མ་འོང་བྱས་གི་ཐོག་ལ། འོ་རང་གི། འདི། ཆུ་དེ་གཙང་མ་ཞེ་དྲག་འཐུང་དགོས་ཀྱི་རེད། ཆུ་གཙང་མ་ཡོད་ས་མ་ན་དེ་ལས་ཡག་པ་བྱས་ཡོང་བ་རེད།

ལྷགས་པ་དང་ཆུ་གཉིས་པོ་དེ་བཞིན་གཙང་མ་ཡོད་སྲིད་མོད་ན་དེ་འདྲ་གོ་ཡག་པོ་ཡོང་བ་རེད། ཨོ་ད་ཁྱེད་ཚོ་མི་མང་ཚང་མ་རང་གི་འགྲོ་སྟངས་དང་རང་གི་སྡོད་སྟངས་དང་རང་གི་དུས་ཚོད་ཀྱི་ཐོག་ལ་ཆུ་དེ་གཙང་མ་ཞེ་དྲག་གོ་དགོས་ཡོད་རེད། ཆུ་གི་ཐོག་ལ་རང་ཁྱེད་ཚོ་མི་མང་ཚང་མས་གི་ཧ་གོ་དགོས་ཀྱི་ཡོད་ད་གཞི་འདི་ཆུ་དེ་གཙང་མ་ཡོད་སྲིད་མོད་ན་ང་ཡི་ལ་ལས་ཕན་ཐོགས་ཡོང་བ་རེད་མེད་ད་ཁྱེད་རང་ཧ་གོ་དགོས་རེད།

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་དམངས་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།